ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཁག་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཞི་ཅིན་ཕིང་གིས་རྒྱ་ནག་ལ་ཡང་དམ་དྲག་ཇེ་ཆེར་བཏང་བཞིན་པའི་སྐབས་དེར། དེ་རིང་ནས་པེ་ཅིང་ལ་ཡང་ཡིན་དགུན་དུས་ཀྱི་ཨོ་ལིམ་པིག་གི་རྩེད་འགྲན་དེ་འགོ་བཙུགས་ཡོད་རེད། དེ་རིང་ང་ཚོའི Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་སྤྱི་ལོ་ཉིས་སྟོང་བརྒྱད་ལོའི་པེ་ཅིན་ཨོ་ལིམ་པི་ཀའི་རྩེད་འགྲན་དང་ཡང་ད་རེས་ཀྱི་དགུན་དུས་ཨོ་ལིམ་པི་ཀའི་རྩེད་འགྲན་འདིའི་བར་གྱི་ཆབ་སྲིད་ཁོར་ཡུག་མི་འདྲ་བ་གང་འདྲ་ཡོད་མེད་སྐོར་ལ་ཡང་ཡིན་ན་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ཨོ་ལིམ་པི་ཀའི་རྩེད་འགྲན་ཟེར་དེ་རྒྱུན་དུ་འཁོར་ནས་ང་ཚོས་གདེང་འཇོག་བྱས་པའི་སྐབས་ལ་ཡང་གདེང་འཇོག་གི་བྱེད་སྟངས་དེ་མང་པོ་ཞིག་འདུག་ཨང་དང་པོ་དེ་ཡིན་ན་ཁོ་བྷི་ཀའི་ལུས་རྩལ་གྱི་འགྲན་རྩོད་རང་ག་འདྲས་བྱུང་ཡོད་མེད་ཅིག་རེད། ཡང་དེ་མ་ཡིན་པའི་སྐབས་རེ་སྐབས་རེ་ད་རྟག་པར་དེ་མ་རེད་དེ་ལས་ཡིན་ན་ཁོ་འཚོགས་སའི་རྒྱལ་ཁབ་འདིའི་ཆབ་སྲིད་ཀྱི་གནས་སྟངས་ལ་རྐྱེན་པས་ཡིན་ན་ཆབ་སྲིད་ཀྱི་ཁོར་ཡུག་དེ་ག་འདྲ་ཡོད་མེད་སྐོར་དེ་ཡིན་ན་ཨོ་ལིམ་པི་ཀའི་རྩེད་འགྲན་གྱི་ཕི་ཀའི་ལུས་རྩལ་ནང་བཞིན་གྱི་མི་ཚང་མ་ལོག་གི་བགྲོ་གླེང་བྱེད་ཡག་གི་བརྗོད་གཞི་ཆགས་ཀྱི་ཡོད་རེད་དཔེར་ན་ཆ་བཞག་ན་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གྲངས་འདྲ་པོ་ལ་ཡང་ཡིན་ན་ཨོ་ལིམ་པི་ཀའི་རྩེད་འགྲན་གཅིག་ཕི་ཀའི་དེའི་སྐབས་དེ་ཇར་མི་ནི་ནང་ལོགས་ཡང་ནཱ་ཛི་ཀྱི་སྟོབས་ཤུགས་དེ་ཆེ་རུ་ཕྱིན་པའི་སྐབས་དེ་ཕི་ག་ཚོགས་པ་རེད། ཚོགས་པའི་རྗེས་ལ་ཡིན་ན་ད་ནཱ་ཛི་ཀྱི་ཧི་ཏི་ལེར་གྱིས་དེ་བེད་སྤྱོད་བཏང་བྱས་ཁོང་ཚོའི་ཆབ་སྲིད་དྲིལ་བསྒྲགས་བྱས་དང་རྗེས་ལ་ཡང་ད་བས་ཡུ་རོབ་ནང་ལོགས་རྒྱལ་ཁབ་མང་པོ་ལ་བཙན་འཛུལ་དང་མི་སྟོབས་ནག་དེ་ག་དེ་དམར་གསོད་བཏང་པ་རེད་དེ་འདྲ་སོང་ཙང་ད་ད་ལྟ་ལོ་སྟོབས་ནག་དེ་ག་ཕྱིན་པའི་རྗེས་ལ་ཡིན་ནའི་འཛམ་བུ་གླིང་གི་ག་འདྲ་འགྱོད་པ་སྐྱེས་པའི་ནང་བཞིན་བྱས་བྱས་འདིའི་སྐོར་ལ་ཡང་ག་འདྲས་སེ་བྱས་བྱས་ཨོ་ལིམ་པི་ཀའི་རྩེད་འགྲན་དེ་ཡིན་ན་ཧི་ཏི་ལེར་གྱིས་བེད་སྤྱོད་བཏང་ཡིན་པའི་སྐོར་ལ་ཡང་ད་བགྲོ་གླེང་བྱས་བྱས་ད་ལྟ་བར་དུ་བཤད་བྱས་བསྡད་ཡོད་རེད། འདི་འདྲའི་སོང་ཙང་ད་དེ་རིང་གི་པེ་ཅིང་ལ་ཡང་ཚོགས་ཡག་ཨོ་ལིམ་པི་ཀའི་རྩེད་འགྲན་དེ་ཡིན་ནའི་ད་ག་འདྲ་འདིའི་སྐབས་དང་གཅིག་པ་གཅིག་རྐྱང་ཡིན་ནའི་མིན་ནའི་མི་ཚང་མ་ལོག་གིས་ད་དེ་ཚ་གས་ཤིང་ཅང་ནང་ལོགས་ལ་ཡང་ཡུ་གུར་མི་རིགས་ཚོར་དྲག་གནོན་ཤུགས་ཆེན་པོ་བྱེད་ཀྱི་ཡོད་ཙང་ཁོ་མི་རིགས་གཙང་སེལ་བྱེད་མཁན་གྱི

བཀག་འགོག་བྱས་བསྡད་ཡོད་རེད། འདི་མིན་པའི་ཡིན་ནའི་ལས་དངོས་སུ་ཁ་ནས་མ་བཤད་པའི་ཡིན་ནའི་ད་ག་འདྲ་མདོར་བཤད་པ་ཡིན་ན་འཛམ་བུ་གླིང་ནང་རྒྱལ་ཁབ་མང་ཆེ་ཅིག་ཕི་ག་ཕྱིན་ཡོད་མ་རེད། འདི་འདྲའི་སོང་ཙང་གནས་ཚུལ་འདི་ནས། གཅིག་རྒྱ་ནག་གི་ཆབ་སྲིད་གནས་སྟངས་དང་རྒྱ་ནག་གི་ལྷག་པར་དུ་རྒྱལ་སྤྱིའི་ཐོག་གི་གནས་སྟངས་དེ་གསལ་པོ་ཅིག་མཚོན་གི་ཡོད་མེད་སྐོར་ལ་ཡང་ང་ཚོས་ལྟ་ཞིབ་བྱས་བྱས་འདི་ལ་ཡང་གདེང་འཇོག་བྱེད་ཡག་ཅིག་འདུག་ཨང། ཡང་གདེང་འཇོག་བྱེད་ཡག་གི་ཐབས་ཤེས་གཞན་པ་གཅིག། ག་རེ་འདུག་ཟེར་ན། ཉིས་སྟོང་བརྒྱད་ཀྱི་ལོ་ལ་ཡང་པེ་ཅིང་ལ་ཨོ་ལིམ་པིག་གི་རྩེད་འགྲན་དང་པོ་འཚོགས་པ་རེད། སྐབས་འདིའི་རྒྱ་ནག་གི་གནས་སྟངས་དང་རྒྱ་ནག་གིས་ཁོའི་རྣམ་འགྱུར་བསྟན་སྟངས་དང་ཨ་རྒྱལ་སྤྱིའི་ཐོག་གི་རྒྱ་ནག་མཐོང་སྟངས་དང། ད་ལྟའི་བར་ཚུན་ལ་ཁོའི་འགྱུར་ལྡོག་བྱུང་བ་འདི་བསྡུར་བ་བྱས་པ་ཡིན་ན་ཡང། ཁོ་ག་ཚོད་རེད་འདིའི་ཐོག་ནས་གནས་ཚུལ་མང་པོ་གཅིག་གིས་ང་ཚོར་གསལ་པོ་ཞེ་པོ་ཆགས་ས་རེད་བསམ་གྱི་འདུག་འདི་ལ་ཡིན་ན་དམིགས་བསལ་ངས་ག་རེ་མཐོང་སོང་ཟེར་ན། ད་ང་ཚོ་རྒྱུན་དུ་འཁོར་ནས་དེ་རིང་གི་རྒྱ་ནག་གི་གནས་སྟངས་ག་འདྲ་ཡོད་རེད་རྒྱ་ནག་དེ་ག་འདྲ་ཆགས་གི་རེད་ཅེས་བཤད་བསྡད་ཀྱི་ཡོད་རེད་འདི་བཤད་དུས་ཁོ་ཟམ་ཙམ་ཁོ་ཅིག་ཤེས་རྟོགས་རེ་བྱེད་ཡག་གི་ཆེད་དུ་ཁོ་ཚད་འཛིན་ས་ཞིག་དང། བསྡུར་བ་བྱེད་ས་ཞིག་དགོས་ཀྱི་འདུག་ག་དེ་འདྲས་སོང་ཙང་དེ་འདྲས་དགོས་དུས་ཙམ་པ་ཡིན་ན་ཉིས་སྟོང་བརྒྱད་གི་ཨོ་ལིམ་པིག་གི་དང་ད་ལྟའི་ཨོ་ལིམ་པིག་གི་རྩེད་འགྲན་བར་དོ་ལ་ལ་ཡག་ནི་ཕན་ཚུན་བསྡུར་བ་ཡིན་ན་ད་ལྟའི་གནས་སྟངས་དེ་ག་འདྲས་ཡོད་མེད་ཅིག་ངས་ཤེས་ཡག་ལ་ཡག་ཁོ་ཕལ་ཆེན་རྒྱུན་དུ་ད་ག་བཤད་བསྡད་པ་དང་མ་འདྲ་གི་ཁོའི་ཁྱད་ཆོས་ཅིག་དང་ཨ་མཐོང་ཡག་དེ་གསལ་མཐོང་ཡག་གི་རོ་ཅིག་འདུག་བསམ་པ་འདུག་བྱས་ཙང་ཨ་ལེ་ཉེ་ལམ་ཡག་ངས་ཀྱང་འདིའི་སྐོར་ཅིག་བཤད་བསམ་པ་འདུག་འདས་པའི་ཉིན་མ་ཁ་ཤས་ཤིག་ནང་ལོགས་ལ་ཡག་ངས་རྟོགས་པ་ལ་ཡག་རྒྱ་ཡིག་གི་དང་རྒྱ་སྐད་ཀྱི་ཨ་ནི་གསར་འགྱུར་བརྒྱུད་ལམ་དང་དེ་འདྲས་མང་པོ་ཞིག་བལྟས་པས་ད་རྒྱ་མིའི་ནང་ལོགས་ལ་ཡག་ད་མང་ཆེ་ཅིག་ད་ཅིག་རྒྱ་ནག་གཞུང་ལ་ཡག་རྒྱུན་དུ་ནས་སྐྱོན་བརྗོད་བྱེད་མཁན་དེ་ཚོ་ད་ཁོང་ཚོའི་ནང་ལོགས་ལས་ཨ་ནི། འདི་གཉིས་བར་དོ་ལ་བསྡུར་བ་བྱེད་པའི་སྐབས་ལ་ཡང་ད་མང་ཆེ་ཅིག་གི་བག་ཆགས་ལ་ཡང་ཡིན་ན། ཉིས་སྟོང་བརྒྱད་ལོར་ཡང་ཨོ་ལིམ་པིག་གི་རྩེད་འགྲན་ཚོགས་པའི་སྐབས་དེ་ཡིན་ན། དཔེ་རྒྱ་ནག་དེ་ཡར་རྒྱས་འགྲོ་བཞིན་པ་དང་རྒྱ་ནག་དེ་གང་དག་སྐྱོན་མང་པོ་བརྗོད་པ་ཡིན་ན་ལས་སྤྱིར་བཏང་ཆ་ནས་བཤད་པ་ཡིན་ན་ད་གང་དག་ཕྱི་ལ་ཡང་ད་དུང་སྒོ་ཕྱེ་ཡག་གི་ལམ་ཁ་དེ་ལ་ཡང་ཨ་ནི་དཔེ་ཕྱིན་བྱས་ཁོ་དར་རྒྱས་ཆེ་སྒང་དེ་ཡིན། ད་ད་ལྟ་ཡིན་ན་དེ་ཚོ་དང་བསྡུར་བ་ཡིན་ན་ད་བས་ད་ད་ལྟ་བས་ད་དུས་ཚོད་ཞེ་པོ་ཅིག་གི་ཐབས་སྐྱོ་པོ་དང་ཨ་འདི་འདྲར་གནས་ཤག་ཅེས་ཅེས་ལབ་ཀི་འདུག་འདི་མ་ཟད་ངས་དམིགས་བསལ་གཅིག་མཐོང་ཡ་ག་རེ་བྱུང་ཟེར་ན་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གསར་འགོད་པ་པའོ་ཧྲིན་ཁོ་རང་ཡིན་ན་ད་ང་ཚོ་རྒྱུན་དུ་ནས་ལས་རོགས་བྱས་གྲོགས་པོ་ཡག་པོ་ཡིན། ཉིས་སྟོང་བརྒྱད་ལོར་ལ་ཡ་ཁོ་རང་པེ་པེ་ཅིང་ལ་ཡ་ཨོ་ལིམ་པི་ཀའི་རྩེད་འགྲན་ལ་ཡ་ཨ་ནི་གསར་འགོད་བྱེད་ཆེད་ཕྱིན་པ་རེད་ཕྱིན་རྗེས་ངས་སྐབས་དེ་ད་ང་ཚོ་སྐད་ཆ་བྱུང་དེ་ཚོ་གསལ་པོ་དྲན་གི་འདུག་ཁོ་རང་གིས། ད་ད་རིང་མར་དྲན་གསོ་བྱས་བྱས་བཤད་པའི་སྐབས་ལ་ཡང་ཁོ་རང་དེ་འདྲ་ཟེར་གྱི་འདུག་ག། ཉིས་སྟོང་བརྒྱད་གི་ལོ་ལ་ཡང་ཨ་རིའི་རླུང་འཕྲིན་ཁང་གི་ཚབ་བྱས་བྱས་ཕ་གི་ལ་འགྲོ་རྒྱུ་ཡིན་བྱས་བྱས་དང་པོ་དེ་ཡང་ཝ་ཤིང་ཏོན་ལ་ཡང་རྒྱ་མིའི་གཞུང་ཚབ་ཁང་ལ་ཡང་ཆོག་མཆན་ཞུ་གར་འགྲོ་དུས་ཁོ་རང་ལས་སླ་པོའི་ངང་ནས་ཡིན་ན། ཕ་གིར་འགྲོ་ཡག་གི་ཆོག་མཆན་ཡིག་ཆ་འདི་ག་དེ་བཟོས་བྱུང། ཕ་གིར་འབྱོར་བའི་སྐབས་ཡིན་ན་གནམ་ཐང་ནས་བྱས་གང་ལྟར་མགྲོན་ཁང་དེ་ཚོ་སྒང་ག་ལོག་ཡིན་ན་ག་བ་བལྟས་པ་ཡིན་ན་ལས་ད་ཅིག་ཕྱི་ནས་ཡོང་མཁན་གྱི་གསར་འགོད་པ་དང་ཕྱི་ནས་ཡོང་མཁན་གྱི་ལུས་རྩལ་རྩེ་མཁན་ཚོ་ལ་ཡང་དགའ་བསུ་ཞུ་ཡག་གི་རྣམ་འགྱུར་དང་ཨ་ནེ་འདི་འདྲ་གི་ཁོ། ཁྱོན་ཡོངས་ཀྱི་ཁོར་ཡུག་དང་ཚོར་བ་དེ་ཡིན་ན་རྒྱ་ནག་འདི་གང་ད་ད་ཕྱི་ལ་ཡག་འབྲེལ་བ་བྱེད་ཡག་འདོད་པ་ཡོད་པ་དང་ཕྱིའི་མི་ཚོ་ལ་ཡག་དགའ་བསུ་ཞུ་ཡག་གི་འདོད་པ་དང་ཕྱི་ལ་ཡག་རྣམ་འགྱུར་ཡག་པོ་ཞིག་བསྟན་དགོས་བསམ་པའི་གང་ད་རྣམ་པ་དེ་ཡིན་ན་ཤུགས་ཆེན་པོ་ཞེ་པོ་ཞིག་འདུག་ད་དེ་ཚོ་ཡིན་ན་ད་ལྟ་དང་བསྡུར་བ་ཡིན་ན་དཔེ་ད་ད་གང་ད་གནམ་ས་འཛོལ་བསྡད་བཞག་ཅེས་ཁོ་རང་གིས་དེ་འདྲ་ཟེར་གི་འདུག་ད་ག་ནང་བཞིན་ཡིན་ན་ད་ང་ཚོས་སྟབས་བདེ་ཤོས་རེ་ཅིག་ག་ས་དེ་གཉིས་བར་ལ་བསྡུར་དགོས་ཡོད་ན་ད་ཕྱི་རྒྱལ་གྱི་སྐུ་མགྲོན་དེ་ག་རེད་འདུག་ག། ད་ལྷག་པར་དུ་གཞུང་འབྲེལ་སྐུ་མགྲོན་དེ་ག་སྟེ། ཉིས་སྟོང་གི་བརྒྱད་ལོར་ལ་ཡང་ཡིན་ན། རྒྱལ་ཁབ་བརྒྱད་ཅུ་གྱ་གྲངས་ཀྱི་ད་རྒྱལ་ཁབ་ཀྱི་ཆེས་མཐོའི་དབུ་ཁྲིད་སྐོར་ཕེབས་ཡོད་རེད་ཕ་གི་ནང་ལོགས་ལ་ཡང། ད་འདིའི་ནང་ནས་དམིགས་བསལ་ག་རེ་འདུག་ཟེར་ན་ཨ་མི་རི་ཀའི་སྲིད་འཛིན་བྷུ་ཤི་དང་ད་ག་ནང་བཞིན་ཧྥ་རན་སིའི་སྲིད་འཛིན་དང་དབྱིན་ཇིའི་སྲིད་བློན་དང་ད་ག་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་དམངས་གཙོའི་རྒྱལ་ཁབ་ད་འཛམ་བུ་གླིང་ནང་ལོགས་ལ་ཡང་གལ་ཆེ་ཤོས་རྒྱལ་ཁབ་དེ་ཚོ་ཡིན་ན། འགོ་ཁྲིད་མང་ཆེ་ཅིག་ཡིན་ན་པེ་ཅིང་གི་གང་ལྟར་དེའི་སྐབས་དེ་ཉིས་སྟོང་བརྒྱད་ལོའི་ཨོ་ལིམ་པིག་གི་རྩེད་འགྲན་ལ་ཡང་ད་ལྟ་སྐབས་དེ་ཡིན་ན་ང་རང་ཚོ་བོད་པ་དང་དེ་ཚོས་ད་མ་ཐེག་གནང་རོགས་བྱེད་ཅེས་བྱས་ཡིན་ན་འབོད་སྐུལ་ད་ལྟ་ཚོ་ཞུས་པ་ཞུས་པ་དེ་ལས་གང་ལྟར་ཁོང་ཚོ་སྒང་ག་ལོག་ཕར་ཕྱིན་བྱས་རྒྱལ་ཁབ་བརྒྱད་ཅུ་གྱ་གྲངས་ཀྱི་སྐུ་མགྲོན་ཡོད་རེད་ཡོད་པའི་ནང་ནས་རྒྱལ་ཁབ་བརྒྱད་ཅུ་གྱ་གྲངས་དེ་ག་དེ་ཡིན་ན་ཞེ་དྲག་གི་ག་ཟེར་རེད་སྤུས་དག་པོ་སོ་རེད་ཅེས་ཀྱི་སྒང་ག་ལོག་ཆ་འཇོག་བྱེད་སའི་རྒྱལ་ཁབ་དེ་ཚོ་མང་ཆེ་ཆེ་ཕ་གིར་སླེབས་བསྡད་ཡོད་རེད་ད་འདི་དང་བསྡུར་བས་ན་ད་ད་རིང། དཔེར་ན་ཆ་བཞག་ན་མཛད་སྒོའི་ཐོག་ལ་ཡང་རྒྱལ་ཁབ་སུམ་ཅུ་ཅིག་གི་གཞུང་འབྲེལ་གྱི་སྐུ་ཚབ་མི་ཞེས་མི་འདུག་ག་དེ་མང་པོ་ཅིག་ཆེས་མཐོའི་འགོ་ཁྲིད་འདི་ཚོ་ཞེ་དྲག་མི་འདུག་ད་ཕུ་ཏིན་དང་བེ་ལོ་རུ་སི་དང་དེ་འདྲའི་རྒྱལ་ཁབ་གཅིག་གཉིས་ཅིག་གི་འགོ་ཁྲིད་མི་བཞིན། གཞན་པ་དེ་གའི་དེ་ག་ད་ད་ཅིག་ཨུ་རུ་སུ་དང་བེ་ལོ་རུ་སི་དང་དེ་ཚོ་རྒྱལ་ཁབ་ཨོ་ཙམ་ཆེན་པོ་ཡིན་པ་བཞག་བཞག་པ་བྱས་ནས་ལས་ཞེ་དྲག་ད་གང་ལྟར་རྒྱུན་དུ་འཁོར་ནས་མི་ཡིད་ཆེས་བྱེད་ས་དག་དེ་འདྲའི་རྒྱལ་ཁབ་ཅིག་མ་རེད་ཨ་ནི་དེ་མ་ཡིན་པའི་རྒྱལ་ཁབ་གཞན་པ་དང་དེ་ཚོ་མང་ཆེ་ཆེར་ད་ཐའི་ལན་དང་སིང་ག་ཕོར་དང་དེ་ཚོ་ཁ་ཤས་རེ་ཙམ་རེ་ཙམ་འདུག་དེ་ཚོ་རྒྱལ་ཁབ་དེ་ཚོའི་ཆེས་མཐོའི་འགོ་ཁྲིད་སླེབས་ཡོད་མ་རེད་ཡིན་ནའི་གཞུང་འབྲེལ་སྐུ་ཚབ་དང་དེ་ཚོ་དེ་འདྲས་ཁ་ཤས་ཕར་ཕུད་པའི་རྒྱལ་ཁབ་གཞན་པ་དང་དེ་ཚོ་མང་ཆེ་དངོས་གནས་ག་ཟེར་རེད་རྒྱུན་དུ་ནས་རྒྱལ་ཁབ་ཁོ་རང་ཆུང་ཆུང་ཡིན་མ་ཟད་ཡིན་ནའི་ཞེ་དྲག་གི་ཁོའི་ཆབ་སྲིད་གནས་སྟངས་དང་དེ་ཚོ་ཐབས་ཆག་ཐབས་ཆག་དེ་འདྲས་ད་དེ་ཚོ་དེ་ག་བ་མགྲོན་འབོད་བྱས་ནས་ལས་ཡོང་གི་རེད་བསམ་བསམ་དེ་དེ་འདྲ་ཅིག་མི་ཞེས་སླེབས་མི་འདུག་ད་འདི་ཡིན་ན་ཧང་སང་དགོས་ཡག་ཅིག་རེད་བསམ་གྱི་འདུག་ག་རེ་ཟེར་ན་བསམ་བློ་བཏང་ན་ད། ཉིས་སྟོང་བརྒྱད་ཀྱི་ལོ་དང་ད་ལྟའི་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དང་དམག་གི་སྟོབས་ཤུགས་དང་དེ་ཚོར་བལྟས་པ་ཡིན་ན་ད་འདི་གཉིས་བར་མཚམས་ལ་ཞེ་པོ་ཅིག་གི་ཁྱད་པར་ཕྱིན་བྱས་ཡིན་ན་ད་རིང་ཁ་སང་རྒྱ་ནག་དངོས་གནས་ཞེ་དྲག་གི་དཔལ་འབྱོར་སྟོབས་ཞེ་དྲག་ཆེ་ཡོད་རེད་དམག་གི་སྟོབས་ཞེ་དྲག་ཆེ་ཡོད་རེད་རྒྱལ་སྤྱིའི་ཐོག་གི་ཁོའི་ཤུགས་རྐྱེན་དེ་ཞེ་དྲག་ཆེ་ཡོད་རེད་ད་སྤྱི་བཏང་བྱས་པ་ཡིན་ན་ང་རང་ཚོ་རྒྱུན་དུ་ད་མི་སྒེར་ཡིན་ནའི་རེད་སྤྱི་ཚོགས་ཡིན་ནའི་རེད་རྒྱལ་ཁབ་ཡིན་ནའི་རེད་རྒྱལ་སྤྱིའི་འགྲོ་སྟངས་ཡིན་ནའི་རེད་ཁོ་སྟོབས་ཆེན་པོ་དང་དབང་ཐང་ཆེན་པོ་དང་རྒྱུ་ཆེན་པོ་ཆགས་དུས་ཙམ་པ་ཡིན་ན། གང་ལྟར་མགྲོན་པོ་དེ་མང་པོ་ཞེ་པོ་ཅིག་ཡོང་གི་རེད་པ། གྲོགས་པོ་དེ་མང་པོ་ཞེ་པོ་ཅིག་ཡོང་གི་རེད་པ། ད་ཡིན་ནའི་རེད། རྒྱ་ནག་གི་དེ་ཁོ་ལྡོག་ཕྱོགས་ལ་ཕྱིན་བྱས་ཡིན་ན་ཉིས་སྟོང་བརྒྱད་ལ་ཡིན་ན་རྒྱ་ནག་གི་སྟོབས་ཤུགས་ཞེ་དྲག་ཆུང་ངུ་ཡོད་རེད་ཞེ་དྲག་སྐྱོ་པོ་ཡོད་རེད་དེ་ལས་ཡིན་ན་དེའི་སྐབས་དེ་ད་དངོས་གནས་ལྷག་བསམ་རྣམ་དག་བྱེད་བྱས་ཁོང་ཚོའི་མགྲོན་པོ་བྱས་གྲོགས་པོ་ཡིན་ནའི་མིན་ནའི་གང་ལྟར་རྒྱལ་ཁབ་བརྒྱད་ཅུ་གྱ་གྲངས་ཅིག་གི་དབུ་ཁྲིད་དེ་ག་དེ་ཕ་གིར་ཡ་མཛད་སྒོ་ལ་ཡ་ཨོ་ལིམ་པིག་གི་མཛད་སྒོའི་ནང་ཞུགས་ཡོད་རེད་ད་ད་རིང་ཁ་སང་ཡིན་ན་ད་རྒྱ་ནག་ཞེ་པོ་ཅིག་དངོས་གནས་འཛམ་བུ་གླིང་ནང་ལོགས་ལ་ཧ་ལམ་ཅིག་ཨ་མི་རི་ཀ་གཡུག་བྱས་ཨ་ནི་ད་ཁོ་ཆེ་འགྲོ་ཡོད་པའི་བཟོ་འདྲ་ཅིག་བཤད་བསྡད་གོ་ད་དེ་འདྲ་ཡིན་ནའི་མིན་ནའི་གང་ལྟར་དངོས་གནས་སྟོབས་ཤུགས་ཆེན་པོ་ཡོད་རེད་ད་སྟོབས་ཆེན་པོ་ཡོད་དུས་ཙམ་པ་ཁོང་ཚོའི་མགྲོན་པོ་དེ་ཉུང་རུ་ཕྱིན་གྲོགས་པོ་དེ་ཉུང་རུ་ཕྱིན་དེ་ཆགས་པ་དེ་ཡིན་ན་དངོས་གནས་ཞེ་པོ་ཅིག་དང་དེ་ལས་ཡང་སྐྱོན་རེ་ཞེ་པོ་ཅིག་བྱུང་མེད་ན། གནས་ཚུལ་དེ་འདྲ་ད་རྒྱུན་ལྡན་གྱི་གནས་ཚུལ་འདི་ལྟ་ལྡོག་ཕྱོགས་ཞེ་པོ་ཅིག་དེ་འདྲ་ཡོང་ཡག་འདི་ལྟ་ཁ་ཁོ་ཞིབ་འཇུག་ར་བྱེད་དང་ངས་ར་བ་རེ་བྱས་པ་ཡིན་ན་ད་ལྟ་དེ་འདྲ་ཡོང་བ་ཁ་ཁོར་ད་ལས་རྒྱ་ནག་ནང་ལོགས་གི་དཔོན་རིགས་ཚོ་ད་ཁ་ནས་བཤད་ཀྱི་ཡོད་ནའི་མེད་ནའི་ད་གལ་ཆེན་མི་སྣ་དེ་ཚོས་ག་འདྲ་བྱས་བྱས། འདས་པའི་ལོ་ཁ་ཤས་ཤིག་ནང་ལོགས་གོམ་པ་སྤོས་བྱས། ད་ལྟའི་གནས་སྟངས་འདི་ལ་ག་འདྲ་བྱས་སླེབས་ཡོད་མེད་དེ་ཡིན་ན། བསམ་གཞིགས་བྱེད་ཡག་གི་དུས་ཚོད་ཅིག་དང་ད་རིང་དེ་ཡིན་ན་གོ་སྐབས་ཆེན་པོ་ཅིག་རེད་བསམ་གྱི་འདུག་ཨ་ནི་དེ་མ་ཡིན་པའི། ཉིས་སྟོང་བརྒྱད་ཀྱི་ཨོ་ལིམ་པི་ཀའི་རྩེད་འགྲན་ལ་ཡང། དངོས་གསལ་དོད་ཤོས་ཅིག་དཔེ་རེ་བཞག་པ་ཡིན་ན། ངས་གསལ་པོ་དྲན་ཡག་ལ་ག་རེ་འདུག་ཟེར་ན། རྒྱ་ནག་གཞུང་གིས་ད་ཕྱིའི་རྒྱལ་ཁབ་ཚོ་དང་རྒྱལ་སྤྱིའི་ཨོ་ལིམ་པི་ཀའི་ལྷན་ཚོགས་ལ་ཡང་རྣམ་པ་བསྟན་ཡག་ཆེད་དུ་ཡིན་ནའི་རེད་ད་ག་འདྲ་ག་རེ་ཡིན་ནའི་མེད་ནའི། ཨོ་ལིམ་པི་ཀའི་རྩེད་འགྲན་འཚོགས་པའི་རིང་ལ་ཡང་ཉིས་སྟོང་བརྒྱད་ཀྱི་ལོར་ལ་ཡང་ཡིན་ན། རྒྱ་ནག་གཞུང་གིས་ད་དྲ་ལམ་དེ་གའི་བཀག་ཅིག་བྱེད་ཁོར་བ་དེ་གའི་སྒང་ག་ལོག་མཚམས་བཞག་བྱས་ཡིན་ན་སྒོ་ཕྱེས་བྱས། ང་ཚོ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བརྙན་འཕྲིན་དང་དུས་ཚོད་ཤིག་ད་སྐབས་དེ་ཡིན་ན་བོད་ནང་ལ་ཡང་ཤར་རྒྱག་ལྟ་དུས་ཙམ་པ་དཀའ་ངལ་ཅང་ཡོད་མ་རེད་ད་ཉི་མ་ཁ་ཤས་ཤིག་རིང་ག་ཡ། ད་དེ་རྒྱུན་རིང་པོ་ད་ལྷག་ཡོད་མ་རེད་ད་ལས། ད་ཡིན་ན་ད་ལྟ་བསམ་བཏང་བས་ན་ད་རེས་ཁ་སང་ད་དཔེ་ད་རྒྱ་ནག་གཞུང་གིས་འདི་འདྲ་སེ་ད་དེ། ཕྱིའི་རྣམ་པ་གཅིག་པོ་ཡིན་པའི་ཡིན་ན་ལས་དེ་ཁོར་བྱེད་ཡག་ཁོར་འཆར་གཞི་ཅིག་མི་འདུག་ལ་བྱེད་ཐུབ་ཡག་མེད་པ་ཆགས་རེད་འདུག་ཨང། ཉིས་སྟོང་བརྒྱད་ལོར་ལ་ཡ་ཨོ་ལིམ་པི་ཀའི་རྩེད་འགྲན་དེ་ཡོང་ཡག་ཆེད་དུ་གོ་ཡག་ལ་བྱས་པས་ན་ཁོང་ཚོས་རྒྱལ་སྤྱིའི་ཨོ་ལིམ་པི་ཀའི་ལྷན་ཚོགས་ལ་ཡ་ཤོག་ལྷེ་དྲུག་བརྒྱ་ཙམ་བྱས་པའི་ཁོ་ཚོས་ཁས་ལེན་བྱེད་ཡག་གི་འདིར་ཆེས་ཆེར་རྒྱ་ནག་གི་གནས་སྟངས་དང་གསར་འགོད་པ་ལ་ཡ་ཨ་ནི་ཁོར་ཡུག་སྲུང་ཡ་དང་དེ་འདྲས་ཀྱི་ཁོ་ཚོའི་ཁས་ལེན་གྱི་ཁོར་ཡིག་ཆ་ཁོར་ཤོག་ལྷེ་དྲུག་བརྒྱ་ཙམ་བྲིས་ཡོད་ཟེར་བ། ད་ད་ལྟ་ད་བལ་ཚོ་དེ་འདི་ད་སེམས་ཐག་རེད་ད་གང་ལྟར། སྐུ་མགྲོན་ཡོང་མཁན་ཡོད་མ་གྲོགས་པོ་ཡོང་མཁན་ཡོད་མ་རེད་ཁོ་རང་ཚོའི་ནང་མི་ཕྱིན་བྱས་ད་དེ་འདྲས་ཀྱི་གནས་སྟངས་ཆགས་བསྡད་འདུག་ཨང།

དེ་བདེན་པ་ཡིན་གྱི་རེད་བསམ་གྱི་འདུག་ཡིན་ན་འདི་ཁོ་བདེན་པ་ཆ་ཚང་མ་རེད། ད་ལྟ་འདི་བྱེད་དགོས་ཡག་རྒྱུ་མཚན་གཞན་པ་ཅིག་ག་རེད་ཟེར་ན། ཅིག་བྱེད་དུས་ད་བྱེད་ཐུབ་ཡག་མེད་པས་ཁོ་ཐབས་ཤེས་ཁོར་མེད་པ་ཆགས་བསྡད་ཡོད་རེད། ཐབས་ཤེས་ཁོར་མེད་པ་ཆགས་ཏེ་ངས་ད་གིན་ཞུས་པ་ནང་བཞིན་བྱས་ད་ད་རེས་ཁ་སང་ད་རྒྱ་ནག་གིས་གང་ལྟར་དྲ་ལམ་སྒོ་ཕྱེས་བྱས་ཨ་ལེ་བདུན་ཕྲག་གཉིས་གསུམ་ཅིག་ཡིན་ནའི་རེད་སྒོ་ཕྱེས་བྱས་ད་ག་པར་བཞག་ཐུབ་རེད་ཞི་ཅིན་ཕིང་ངོས་ནས་བྱས་པས་ན་ད་བཞག་ཁོར་ནུས་ཡག་ཁོར་ཡོད་མ་རེད་ཁོས་ནུས་པ་ཁོར་བརླག་ཚར་བ་རེད་ད་ཉིས་སྟོང་བརྒྱད་ལ་ཡག་ནུས་པ་འདི་བརྗོད་པས་ན་ད་ལྟ་ནུས་པ་འདི་བརླག་ཚར་བ་རེད། ཨ། འདི་མ་ཡིན་པ་ཅིག་ག་རེ་འདུག་ཟེར་ན་ད་མི་མ་བསུབ་ནས་ཅིག་ཁོ་ཁྲེལ་དོར་རེ་ཆགས་བྱས་སྒང་ག་ལོག་གིས་ཁྱེད་རང་ལ་ཡིད་ཆེས་ཅིག་མེད་ན་ད་མི་ཁོ་རང་སོ་སོས་ད་ཨང་སྒང་གས་ཁོ་ཚོས་ང་ལ་ད་ཡིད་ཆེས་ཀྱི་མ་རེད་ཁྱད་པར་གང་མི་འདུག་བསམ་བསམ་བྱས་ཁོ་ཁྲེལ་དོར་ཆགས་ཡོད་དོ་ཨ། ད་ད་ལྟའི་ཡིན་ན་རྒྱ་ནག་གི་གནས་སྟངས་དེ་ཡིན་ན་ཕྱིའི་རྣམ་པ་ཙམ་མའི་བསྟན་ཡག་གི་ཁོའི་འདོད་པ་དང་ནུས་པ་མེད་པ་དང་བྱེད་དགོས་ཡག་རྒྱུ་མཚན་མེད་པའི་བཟོ་འདྲ་ཆགས་འདུག་ཨ། ད་འདི་ཡིན་ན་ང་རང་ཚོས་ཅིག་རྒྱལ་ཁབ་ཅིག་ལ་བསམ་བློ་མ་བཏང་བྱས་མི་སྒེར་ཅིག་ལ་བསམ་བློ་བཏང་པ་ཡིན་ན་ད་འདི་འདི་འདྲའི་ཆགས་དུས་ཀྱི་མི་འདིའི་གནས་སྟངས་དེ་ཡིན་ན་ཞེ་དྲག་སྐྱོ་པོ་རེད་པ། བྱས་ཙང་ངས་བྱས་ན་དེ་ཚོ་ག་འདི་བལྟས་པ་ཡིན་ན་ལས་ད་ཉིས་སྟོང་བརྒྱད་དང་ད་ལྟ་བྱས་པ་ན་འགྱུར་ལྡོག་ཞེ་པོ་ཕྱིན་བཞག་ད་འདི་ནས་ག་རེ་ཟེར་ན་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡ་སྲིད་འཛིན་ཞི་ཅིན་ཕིང་གིས་གང་ལྟར་རྒྱ་ནག་ལ་དམ་དྲག་བྱས་པ་འདི་རྒྱ་ནག་ནང་ལོགས་ཀྱི་གནས་སྟངས་ཡིན་ནའི་རེད་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་ལ་མཐོང་ཚུལ་ཡིན་ནའི་རེད་དེ་ཚོ་ལ་ཡང་དངོས་གནས་གནམ་ས་བཟོས་པས་གང་ལྟར་འགྱུར་ལྡོག་ཆེན་པོ་ཕྱིན་པ་དེ་ཡིན་ན་ད་རེས་ཀྱི་འདི་ནས་ཡིན་ན་གསལ་པོ་ཞེ་པོ་ཅིག་མཐོང་གི་འདུག་བསམ་གྱི་འདུག། ད་ངས་ད་གིན་ཞུས་པ་ནང་བཞིན་བྱས། ཉེ་དུས་རང་ཅིག་གིས་རྒྱ་ནག་གི་དྲ་བ་ལ་ཡང་གླེང་བརྗོད་བྱེད་མཁན་རྒྱ་མི་འདི་མང་པོ་ཅིག་གིས་ཉིས་སྟོང་བརྒྱད་ལོར་ད་ཞེ་པོ་ཅིག་ཡག་པོ་ཡོད་པའི་ད་ལྷོད་ཡངས་པོ་ཡོད་ད་ད་ལྟ་ཡིན་ན་ཞེ་པོ་ཅིག་སྡུག་གི་འདུག་ཟེར་བྱས་ལབ་གི་འདུག་ཨང་ད་འདི་འདྲ་ལབ་དུས་ཡང་ང་རང་ཚོ་བོད་པ་ཅིག་ངོས་ནས་བཤད་པ་ཡིན་ན་ད་འདི་འདྲ་འདི་འདྲ་དེ་མིན་བསམ་བསམ་ད་ཅིག་གིས་ལམ་སང་ད་ག་ཁོ་ཚོ་སྐྱིད་ཀྱི་འདུག་བསམ་གྱི་འདུག་ག་རེད་ཟེར་ན་ང་རང་ཚོ་བོད་པ་ཚོའི་ངོས་ནས་བཤད་པ་ཡིན་ན་ཉིས་སྟོང་བརྒྱད་ལོར་འདི་འདྲས་ཞེ་པོ་ཅིག་ཡག་པོ་དང་རྒྱ་ནག་གིས་གང་ལྟར་ཅིག་ཕྱི་ལ་ཡང་དགའ་བསུ་ཞུ་ཡག་དང་འདི་འདྲས་ཀྱི་དུས་ཚོད་ཅིག་གཅིག་པོ་མ་རེད། བོད་ལ་ད་ཆ་བཞག་པའི་ཞེ་དྲག་གི་ད་དྲག་གནོན་ཆེན་པོ་དང། དངོས་གནས་ད་ང་རང་ཚོ་གཅིག་གི་རྒྱ་ནག་གི་འོག་ལ་ཡང་ཚུད་པའི་རྗེས་ཀྱི་དུས་ཚོད་རིང་པོར་གཟིགས་ཡིན་ན་ཉིས་སྟོང་བརྒྱད་དང་འདིའི་གཡས་གཡོན་དེ་ཡིན་ན་དུས་ཚོད་དཀའ་ངལ་ཆེ་ཤོས་གཅིག་ཡིན་པ། འདི་འདྲས་སོང་ཙང་འདིའི་སྐབས་དེ་ཡིན་ན། འདི་འདྲས་རྒྱ་ནག་ལ་ཡང་གཅིག་ཁྲ་ཁྲ་སིལ་སིལ་དང་འདི་ཡག་པོ་དེ་གང་ཡང་ཡོད་མ་རེད། དངོས་གནས་ཀྱི་བོད་ནང་ལོགས་གནས་སྟངས་དེ་ཡིན་ན་ཞེ་དྲག་སྡུག་པོ་ཡོད་པ་དེ། འདི་ནས་ག་རེ་མཚོན་ཐུབ་ཀྱི་འདུག་ཟེར་ན། ད་རིང་ཁ་སང་ཡིན་ན་ད་རྒྱ་ནག་གི་གནས་སྟངས་དེ་འདྲ་ཆགས་བྱས་ཡིན་ན་ཨོ་ལིམ་པི་ཀའི་རྩེད་འགྲན་ལ་ཡ་ཕྱིའི་སྐུ་མགྲོན་མེད་པ་དང་ད་ལྟའི་གནས་སྟངས་འདི་ཚོ་ཆགས་ཡ་དེ་ཡིན་ན་གཅིག་ཁ་སང་ཁེ་ཉིན་ཡོང་འགྲོ་ཅིག་དང་ཞི་ཅིན་ཕིང་གཅིག་པོས་བཟོས་ཀྱོག་ཅིག་མ་རེད་དེ་ཡིན་ན་དེ་ལས་རྒྱུན་རིང་ཙམ་བྱས་དང་ཨ་རྒྱ་ནག་ཁོ་རང་གི་ལམ་ལུགས་དང་འདི་ཚོའི་རྐྱེན་པས་གང་ལྟར་ཉིས་སྟོང་བརྒྱད་ནས་གང་ལྟར་དེ་ཚོའི་བྱུང་རྐྱེན་དེ་ཚོ་ཡིན་ན་སྔས་མ་ནས་ཁོའི་ནང་ཁུལ་གི་ཁོའི་འབྲེལ་བ་དེ་ཡིན་ན་ཆེན་པོ་ཞེ་པོ་ཅིག་ཡོད་པ་དེ་ནི་གསལ་པོ་ཆགས་བསྡད་ཡོད་རེད་བསམ་པ་འདུག་འདི་གང་ལྟར་འདས་པའི་ལོ་མང་པོ་གཅིག་ནང་ལོགས་ལ་ཡར་ད་ཆབ་སྲིད་རྒྱ་ནག་ཆབ་སྲིད་ལ་ཡར་དོ་སྣང་ཞེ་དྲག་བྱས་པས་གང་ལྟར་ང་རའི་ངོས་ནས་བཤད་པ་ཡིན་ན་མཇུག་བསྡོམས་གཅིག་ཁ་ཤས་ཅིག་ནང་ལོགས་ནས་མཇུག་བསྡོམས་གལ་ཆེན་པོ་ཅིག་ག་རེ་བྱུང་སོང་བསམ་ན། འདི་གཉིས་ལས་ངས་འདི་བསམ་པ་ཡོད་ད་གཅིག་བོད་ནང་དམ་དྲག་ཞེ་པོ་བྱས་ཡིན་ན་རྒྱ་ནག་ཁྱོན་ཡོངས་ལ་མང་ཆེ་ཅིག་ཡིན་ན་ད་སྤྱིར་བཏང་བྱས་པ་ཡིན་ན་ཞེ་པོ་ཅིག་ཡག་པོ་འདྲ་ཡོད་མ་རེད་ད་ལྷུག་ཡངས་ལ་ཡར་འགྲོ་གི་འདུག་བསམ་པ་ངེད་རང་སེམས་པའི་ནང་དེ་བསམ་གྱི་ཡོད། འོ་ད་ད་བོད་ད་དམིགས་བསལ་བྱས་བྱས་རྒྱ་མིས་ཏོག་ཙམ་དམ་པ་བྱས་མེད་ཤེས། རྒྱ་ནག་ད་ཕར་ད་གང་ལྟར་ཁ་ཕྱོགས་ཅིག་གཞན་པ་ཅིག་ལ་འགྲོ་གི་འདུག་ཨ་བསམ་བསམ་རེ་ཅིག་སེམས་པའི་ནང་ལ་ཡང་ཚོར་བ་དེ་ཡོང་གི་ཡོད། ད་ཡིན་ནའང་ད་རིང་ཁ་སང་ཡིན་ན་ང་དེ་དཔེར་ལྟ་ཡང་ལྟ་ཚུལ་དེ་ལ་འགྱུར་ལྡོག་ཕྱིན་སོང། དེ་ག་རེ་འདུག་ཟེར་ན། གང་ལྟར་རྒྱ་ནག་གི་མངའ་ཁོངས་ནང་ལོགས་ཡོད་པའི་ས་ཆ་ཅིག་ལ་ཡང་རྒྱ་ནག་དམར་པོའི་གཞུང་གིས་གང་ལྟར་དམ་དྲག་བྱས་ཡག་དང་གདུག་རྩུབ་དང་དེ་ཚོ་བྱས་པའི་གཞུག་དེ། ས་ཆ་གཞན་པ་དེ་ཚོའི་གང་ལྟར་མུ་མཐུད་བྱས་ལྷིང་འཇགས་སྒོ་ཕྱེ་བྱས་ལམ་ཀ་གཞན་པ་གཅིག་ལ་འགྲོ་ས་མེད་པའི་བཟོ་འདྲ་གཅིག་རེད་ཤག་ད་རིང་བོད་ལ་བྱུང་བ་དེ་སང་ཉིན་ཤིང་ཅང་ཡོང་དུ་སང་ཉིན་ཤིང་ཅང་ལ་བྱུང་བ་དེ་གནངས་གཞེས་དེ་ཡིན་ན་ག་ལེ་ག་ལེ་བྱས་བྱས་པེ་ཅིང་དང་ཧྲང་ཧའེ་དང་དེ་ཚོ་ཡོང་རྒྱུ་ཡིན་པ་དེ་ཧ་ལམ་གཏན་འཁེལ་ཤག་ཁོའི་ཛ་དྲག་གི་རིམ་པ་དེ་འདྲ་མིན་སྣ་ཚོགས་ཡོང་གི་རེད་དེ་གང་ལྟར་མང་ཉུང་ལ་མ་ལྟོས་པའི་གང་རྒྱལ་ཁབ་ས་ཆ་འདི་ནང་ལོགས་ཀྱི་ས་ཆ་གཅིག་དམ་པ་བྱེད་ཀྱི་ཡོད་ན་གང་ལྟར་གཞན་པ་དེ་ཚོ་ལས་ག་ལེ་ག་ལེ་གང་ལྟར་ཉི་མ་གཅིག་སྐྱིད་པོ་འཇུག་གི་མེད་པ་གཏན་འཁེལ་བཞག་བྱས་ཙང་ཉིས་སྟོང་བརྒྱད་ཀྱི་ལོ་ལ་ཡག་ཡིན་ན་ད་ང་རང་ཚོ་བོད་པ་ཚང་མ་ལོག་གི་མཐོང་ཡག་དང་ཚོར་ཡག་དང་འདིའི་གནས་སྟངས་དེ་ཡིན་ན་ད་ད་རིང་ཁ་སང་ཕལ་ཆེན་རྒྱ་ནག་ནང་ལོགས་ཀྱི་རྒྱ་མི་མང་པོ་ཅིག་གིས་ཡིན་ན་ཚོར་ཡག་དང་མཐོང་ཡག་ཅིག་ཆགས་རེད་བསམ་པ་འདུག་བྱས་ཙང་འདི་ནས་ཡིན་ན་ཁོའི་འགྲན་བསྡུར་དེ་གོ་ཡང་དོན་སྙིང་ལྡན་པ་ཅིག་ཆགས་ཀྱི་འདུག་ཨ་འདི་ནས་ད་དཔེར་ཆ་བཞག་ན་ད་དང། ད་རིང་རྒྱ་ནག་གཞུང་གིས་ཡིན་ཨོ་ལིམ་པིག་གི་རྩེད་འགྲན་དེ། ཁོ་ཡིས་མགྲོན་བདག་བྱས་བྱས་ཁོ་ཚོས་འགྲོ་སོང་ཞེ་པོ་བཏང་ཡོད་ཀྱི་རེད། འདི་ཡིས་ཁོ་རང་ཚོ་རྒྱ་མིའི་ངོས་ནས་བྱས་པ་ཡིན་ན་ཁེ་ཕན་དེ་ག་གེ་སུ་བསྒྲུབས་སོང་ཟེར་ཏེ་ཁོའི་གདེང་འཇོག་བྱེད་སྟངས་ཅིག་རེད་པ། དེ་ལ་བལྟས་པ་ཡིན་ན། ངས་འདི་བསམ་པ་འདུག་ཉིས་སྟོང་བརྒྱད་ཀྱི་ལོ་ལ་ཡང་རྒྱ་ནག་གཞུང་གིས་ད། ཨོ་ལིམ་པིག་གི་རྩེད་འགྲན་དེ་འགོ་མ་ཚུགས་གོང་ལ་ཡང་བོད་ནང་ལོགས་ལ་ཡང་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་བྱུང་དེ་ག་ནང་བཞིན་ཡིན་ན་ཕྱི་ལ་ཡོད་པའི་བོད་མི་དང་བོད་པར་རྒྱབ་སྐྱོར་བྱེད་མཁན་ཚོས་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་བྱས་བྱས་ཡིན་ན་རྒྱ་ནག་ལ་གནོན་ཤུགས་དང་དེ་ཞེ་དྲག་ཤུགས་ཆེན་པོ་བྱུང་བྱས་ཡིན་ན་གུ་རུ་གི་དེ་བྱུང་ཡག་ཁོང་ཚོ་བརྡབ་གསིག་བྱུང་ཡོད་རེད་ད་ཡིན་ན་ཁྱོན་ཡོངས་ནས་བཤད་པ་ཡིན་ན། རྒྱ་ནག་གི་ཨོ་ལིམ་པི་ཀའི་རྩེད་འགྲན་གྱིས་ད་ཁོང་ཚོའི་མཛད་སྒོའི་ཉི་མ་དེ་ལ་ཞེ་པོ་ཅིག་འཁྲབ་སྟོན་དེ་ཚོ་ཤུགས་ཆེན་པོ་བྱས་འགྲན་ཚོས་ད་འདི་ག་དེ་གང་ལྟར་སྤྱིར་བཏང་ཆ་ནས་བཤད་པ་ཡིན་ན། རྒྱ་ནག་ལ་ཁེ་བཟང་ཞེ་པོ་ཅིག་རག་སོང། དེ་ཨོ་ལིམ་པི་ཀའི་རྩེད་འགྲན་དེ་མགྲོན་བདག་བྱས་པའི་རྐྱེན་གྱིས་ཡིན་ན་རྒྱ་ནག་ལ་ཡང་ཁོང་ཚོའི་འགྲོ་སོང་བཏང་པ་ལས་ལྷག་ཅིག་ཁོ་རང་ཚོ་ལ་ཡང་རྒྱལ་སྤྱིའི་ཐོག་གི་མཐོང་ཚུལ་དང་དེ་ཚོ་ལ་ཡང་འགྱུར་ལྡོག་དང་ཡ་ལ་ཤུགས་ཆེན་ཁེ་བཟང་ཞེ་པོ་ཅིག་རག་བྱས་དཔེར་ན་ཆ་བཞག་ན་ད་ལྟ་རྒྱ་ནག་རྒྱལ་ཁབ་ཆེན་པོ་ད་ག་ཆགས་ཡག་དེ་ཚོ་ངས་བྱས་ན་ད་འདིའི་ཁོའི་རྒྱུ་མཚན་ད་ག་རང་གཅིག་པོ་དེ་མ་རེད་དེ་ལ་ཡིན་ནའི་འབྲེལ་བ་ཡོད་རེད་བསམ་གི་འདུག་ད་དེ་ཚོ་དང་བསྡུར་བ་ཡིན་ན་ངས་བྱས་ན་ད་རིང་འདི་ངས་བྱས་ན་འདི་འདྲ་ཅིག་བྱུང་མ་སོང་བསམ་གི་འདུག་ད་ད་ལྟའི་རྒྱ་ནག་གི་གནས་སྟངས་ལོགས་ཀ་རེད་འདི་ག་ནས་ལྷག་པར་དུ་ཡིན་ན་འདས་པའི་ལོ་གཉིས་ནང་ལོགས་ལ་ཡ་ད་ནད་ཡམས་ཆེན་པོ་ཞིག་བྱུང་ནད་ཡམས་དེ་ཡིན་ན་རྒྱ་ནག་ནས་ཡོང་ད་ད་རིང་ཁ་སང་ཡིན་ན་རྒྱ་ནག་ད་ནད་ཡམས་ད་དེ་ཚོ་བར་ད་ལ་ཨོ་ལིམ་པིག་གི་རྩེད་འགྲན་དུ་ད་ཁོ་ད་བརྗོད་གཞི་ལོགས་ཀ་དེ་རེད་རྙོག་དྲ་ཚ་པོ་ཞེ་པོ་ཅིག་རེད་གཏོང་ད་ད་རིང་དེ་བཤད་མ་དགོས་བྱས་ག་ད་དེ་ཚོ་མང་པོ་ཅིག་གིས་ད་རྒྱ་ནག་ལ་ཡང་མཐོང་ཚུལ་ཆེན་པོ་ཞེ་པོ་ཅིག་ཡོང་པའི་སྐབས་དེ་ཡིན་ན་ཨོ་ལིམ་པིག་གི་རྩེད་འགྲན་དེ་ཚུགས་ཙམ་པ་ཧ་ལམ་གཅིག་གིས་ཕ་གིའི་ནག་ཁུང་ནང་ལ་ཡ་གློག་ཁྱེར་བྱས་ཁོ། སྐྱོན་དེ་ག་བ་ཡོད་མེད་དང་དྲེག་པ་ག་བ་ཡོད་དང་མི་གཤིན་པོའི་རོ་དེ་ག་བ་ཡོད་མེད་རྩད་བཅད་ཡག་བཟོ་འདྲ་ཨོ་ལིམ་པིག་གི་རྩེད་འགྲན་དེ་འདི་ཆགས་སོང་ཨ། འདི་ཆགས་དུས་ཙམ་པ་ཡིན་ན་རྒྱ་ནག་གཞུང་གི་འགྲོ་སོང་ཞེ་པོ་ཅིག་བཏང། ངས་བྱས་ན་ཁེ་ཕན་དེ་ཞེ་པོ་ཅིག་གང་ལྟར་ཅིག་གིས་དེ་སྔའི་ནང་བཞིན་ད་བསྒྲུབ་རྒྱུ་ཕར་བཞག་བྱས་ངས་བྱས་ན་གྱོང་གུན་ཆེན་པོ་ཞེ་པོ་ཅིག། རྒྱ་ནག་གི་གལ་སྲིད་ཁོ་རང་ཚོས། ད་ཅིག་གི་ཕྱི་ལ་བསྟན་ཡག་གི་རྣམ་པ་དང་འདི་ཚོའི་འདི་གི་སྐོར་ནས་བསམ་བློ་བཏང་མཁན་ཡིན་ན་ད་ངས་བྱས་ན་ཁོ་རང་ཚོ་གྱོང་ཞེ་པོ་རག་བསམ་གྱི་འདུག་ད་རིང་ཕ་གི་ཡ་པེ་ཅིང་ལ་ཨོ་ལིམ་པིག་གི་རྩེད་འགྲན་འཚོག་གི་ཡོད་པའི་རྐྱེན་གྱིས་རྒྱ་ནག་ནང་ལོགས་ལ་ཡ། ད་ནད་ཡམས་སྔོན་འགོག་བྱེད་ཡག་གི་བྱེད་སྟངས་ཡིན་ནའི་རེད། ཡང་རྒྱ་ནག་ནང་ལོགས་མི་མང་ཚོས་ཅིག་བསམ་བློའི་ནང་ལོགས་ལ་སྐྱོན་བརྗོད་བྱེད་ཡག་ཡིན་ནའི་རེད་ད་ཕ་གིའི་ཨོ་ལིམ་པི་ཀའི་རྩེད་འགྲན་འཚོག་གི་ཡོད་པའི་གང་ལྟར་ཅིག་གི་དགའ་སྤྲོའི་རྣམ་པར་སྦྱོར་བ་འདི་ནི་གང་ལྟར་རྒྱ་ནག་ནང་ལོགས་ཅིག་སྟོན་མཁན་ཞེ་དྲག་མེད་པ་བཟོ་འདྲ་འདུག་ཨང་དེ་ཕྱི་ལོགས་ནས་ད་གང་ལྟར་ཅིག་མང་ཆེ་སྐྱོན་བརྗོད་བྱེད་མཁན་དང་ཆབ་སྲིད་དང་ཤིན་ཅང་ནང་གནས་སྟངས་དང་ཧོང་ཀོང་གནས་སྟངས་དང་བོད་ཀྱི་གནས་སྟངས་དང་དེ་ཚོ་བཤད་མཁན་མང་ཆེ་ཅིག་རེད་མ་གཞི་ཕ་གིའི་ཡང་ཅིག་ཨོ་ལིམ་པི་ཀའི་རྩེད་འགྲན་གྱི་དོན་དག་གཞན་པ་དེ་ཚོ་བཤད་ཡག་དེ་ཚོ་ཞེ་དྲག་གི་ཉུང་ཉུང་ཆགས་འདུག་ཨང་དེ་ཕར་བཞག། ད་ཨོ་ལིམ་པིག་གི་རྩེད་འགྲན་བྱེད་པའི་སྐབས་ཡིན་ན་ཕ་གི་འགྲོ་སོང་བཏང་མཁན་གཙོ་བོ་དེ་ཡིན་ན་བཟོ་ཚོང་ལས་ཁང་དེ་ག་དེ་ཁོང་ཚོ་དྲིལ་བསྒྲགས་བྱས་གོ་སྐབས་བྱས་བྱས་ཡིན་ན། ད་ཕ་གི་དངུལ་ཞེ་པོ་བཏང་ཁོག་རེད་དེ་དངུལ་དེ་བེད་སྤྱོད་བཏང་བྱས་ཡིན་ན་ཁོང་ཚོ་རྒྱུན་དུ་ཡིན་ན་དྲིལ་བསྒྲགས་ཞེ་པོ་བྱས་ཁོ་རང་ཚོ་ཅ་ལག་དེ་གའི་བཙོང་ཡག་ཆེད་དུ། ད་ཧ་ལམ་ཅ་ལག་དེ་ཚོ་བཙོང་ཡག་ཆེད་དུ་དྲིལ་བསྒྲགས་ཨེ། འགྲོ་སོང་ཕ་གི་བཏང་ཚར་བ་དེ་ལས་བཟོ་ཚོང་ལས་ཁང་དེ་ཚོ་བྱེད་ནུས་གི་མི་འདུག་ཨ་ད་དེ་བྱེད་མ་ནུས་ཡག་དེ་ཡིན་ན། ད་རིང་གི་ཨོ་ལིམ་པིག་གི་རྩེད་འགྲན་དེ་ཡིན་ན་གཅིག་མི་ལ་ཡང་ཚོར་བ་ཡག་པོ་སྐྱེ་གི་ཡོད་པའི་ཨ་ནི། རྩེད་འགྲན་ཅིག་ཆགས་མེད་པའི་རྟགས་རེད། ཁོ་ཚོ་ཡིན་ན་ད་ཚོང་པ་རེད། ཁོ་སེམས་ནང་ལ་ཡང་སྐྱིད་པོ་ཡོང་ཡག་གི་ཚོར་ཅིག་ཁོ་ཚོའི་ཅ་ལག་དང་མཉམ་དུ་བསྟན་མ་ཐུབ་ཡིན་ན་ད་ཁོ་ཚོ་ལ་ཡང་ཚོང་གྱོང་རག་གི་རེད་བྱས་ཙང་བསྟན་དགོས་ཡག་ཡོད་མ་རེད་པ། བྱས་ཙང་འདི་ནས་ཡིན་ན་ངས་བྱས་དངོས་སུ་དོད་པོ་ཆུ་ཁོ་ཚོའི་ཕ་གིའི་དྲིལ་བསྒྲགས་བྱེད་ཡག་སྐོར་ནས་བལྟས་པ་ཡིན་ན་ལས་དེ་བྱུང་མ་སོང་ད་འདི་འདྲ་སོང་ཙང་ངས་བྱས། ཁྱོན་ཡོངས་ནས་བལྟས་པས་ན་ད་དེ་རིང་གི་རྒྱ་ནག་གི་ཨོ་ལིམ་པིག་གི་རྩེད་འགྲན་འདི་ནི་ད་ཁོ་རང་ཚོ་ལོ་མ་ཁ་ཤས་ཀྱི་གོང་ནས་བསམ་བློ་ག་རེ་བཏང་བྱས་ཞུས་ཡོད་ནའི་མེད་ནའི་གྱོང་གུན་རེ་བྱས་པས་ན་ཁོ་རང་ཚོ་འགྲོ་སོང་དེ་ཕར་བཞག་ཁོ་རང་ཚོ་ལ་ཡང་དངོས་གནས་བྱས་ན་ཡག་པོ་བྱས་བྱུང་མ་སོང་བསམ་ས་རེད་བྱས་ད་ལྟ་ཏོག་ཙམ་ངས་ལྟ་སྟངས་བྱས་པ་འདི་འདྲ་བྱུང་སོང་བསམ་པ་འདུག། བྱས་ཙང་དེ་རིང་གི་ང་ཚོའི